དེ་ལ་ཕོ་མོའི་མཚན་ཡོད་མ་རེད། དེ་ཕོ་མོའི་མཚན་མེད་པ་ཡིན་ཙ་ན་དེ་ལ་མིག་གི་དབང་པོ་རྣའི་དབང་པོ་སྣའི་དབང་པོ་ལྕེའི་དབང་པོ་ལུས་ཀྱི་དབང་པོ་ཨ་ནི། སྲོག་གཅིག་སྟེ་དྲུག་དྲུག་དེ་རྙེད་ཡོད་ཡིན་པར་ཐལ། བསྐལ་པ་བསྐལ་པ་དང་པོའི་མི་དེ་ལ། རྫུས་སྐྱེས་དབང་དུ་བྱེད་པ་ཡིན་ན། དབང་པོ་དེ་ནི་དྲུག་རྙེད་ཀྱི་རེད། འདོད་པའི་དཔེར་ན། འདོད་ལྷ་འདྲ་པོ་དེ་ལ་ཡིན་ན་དེ་ནི།